འཆི་དུས་གཅིག་པུ་ལ་དོང་སྤྲུག། སྤྱི་བོ་འཁོར་བའི་ཕུན་ཚོགས་ཐོབ་ལ་ཡིད་བརྟན་རུང་བ་ཅི་ཞིག་མཆིས། མཆོད་བསྟོད་བོད་དོ་བློ་མཐུན་མཛའ་བཤེས་ཡིད་འོང་གཉེན་ཉེ་འཁོར་ལ་སོགས་དུ་རི་སྟོད་དྲི་ཞིམ་ཤེས་པར་བསྐྱུར་ནས་ནམ་ཞིག་རང་ཉིད་གཅིག་པུ་ལུས། མར་གྱིས་བསྲེགས་ནས་སྤོས།

ལྕགས་ལས་གྱེས་སོ་གྱིས། ས་གཞི་ཆེ་འདི་འཇིམ་པར་བྱས་ནས་དེ་ལས་ཤུག་འབྲུ་ཆེ་ཆུང་ཙམ་རི་ལུ་བྱས་པས་རབ་ཏུ་སྟོང་ཅིག་སྐྱེ་བ་གཅིག་གི་མ་ཡི་ཡང་ཐོག་མའི་མཐའ་ནི་མི་མངོན་གསུངས་ན། དེས་ན་ཐོག་མ་མེད་པ་ནས་སེམས་དེ་ཉིང་མཚམས་སྦྱར་བའི་མཐའ་ནི་གང་གིས་མངོན་ནུས་ལེགས་པར་གསུངས། ད་ང་ཚོས། གཅིག་གིས་མ་བསྐྱེད་པ་པོ་དེ་རང་ལ་ཡང་དེ་ལྟར་ས་ཆེན་པོ། ས་ཆེན་པོ་དེ་རི་ལུ་གྲངས་ཀ་ཨ་ནི་དེ་ཡི་མ་དེ་ཡི་མ་ཟེར་ནས་དེ་ཡི་མ་ཡི་དེ་ཡི་མ་དེ་ཡི་མ་དེ་ཡི་མ་ཟེར་གྱི་ཡིན་ན་ཨ་ནི་ས་ཆེན་པོ་ཁོ་རྫོགས་འགྲོ་གི་རེད་འདུག་མ་ཡི་ཐུག་མཐའ་ཟེར་གྱི་དེ་ཐུག་ཡག་ཁྱོན་ནས་ཡོད་མ་རེད། ད་སྡུག་བསྔལ་གསུམ་བསམ་ཚུལ་དེ་རེད་སྡུག་བསྔལ་གསུམ་བསམ་ཚུལ་ནི་དེ་ལྟར་སྡུག་བསྔལ་སྡུག་བསྔལ་གྱིས་ནི་ལུས་སེམས་མནར་བ་ཙམ་མ་ཟད་འཁོར་བའི་གནས་ན་ཟག་བཅས་ཚོར་བ་བདེ་བར་སྣང་བ་ཐམས་ཅད་ཀྱང་སྡུག་བསྔལ་འགགས་ལ་བདེ་བར་སྣང་ལས་ངོ་བོ་ཉིད་ཀྱིས་བདེ་མིན་ཞིང་ཟེར། ད་སྡུག་བསྔལ་གྱི་སྡུག་བསྔལ་ཟེར་མཁན་དེ་ཟག་བཅས་ཉེ་བར་ལེན་པའི་ཕུང་པོའི་སྟེང་དུ་ད་ང་ཚོ། ཚ་གྲང་དང། བཀྲེས་སྐོམ་ལ་སོགས་པ། འོ་དེ་འདྲ་བྱེད་ཀྱི་སྡུག་བསྔལ་ན་ཚ་ལ་སོགས་པ་ཡོང་འདི་ཁྱེད། དགྲ་མི་སྡུག་པ་དང་ཕྲད་པ། གཏམ་མི་སྙན་པ་གོ་བ་ཡིན་ནོ། ཡིད་དུ་མི་འོང་བའི་དངོས་པོ་ཐོབ་པ། སུ་དང་དེ་ཀུན་སྡུག་བསྔལ་གྱི་སྡུག་བསྔལ་ཟེར་མཁན་དེ་རེད་པ། ད་ཟག་བཅས་ཀྱི་ཚོར་བ་བདེ་བ་ཟེར་མཁན་དེ་ང་ཚོ་བདེ་བ་ལྟ་བུ་ཞིག་སྣང་བར་དེ་དོན་ལ་དཔྱད་ཀྱི་ཡིན་ན་ཁོ་འགྱུར་བའི་སྡུག་བསྔལ་ཟེར། འགྱུར་བའི་སྡུག་བསྔལ་ཟེར་མཁན་དེ་སྡུག་བསྔལ་འགགས་པ་ཙམ་ལ་བདེ་བ་སྣང་བ་ཙམ་མ་གཏོགས་ངོ་བོ་ཉིད་ཀྱི་བདེ་བ་ཡོད་མ་རེད། ཟེར། ཁྱབ་པ་འདུ་བྱེད་སྡུག་བསྔལ་གྱིས་ནི་རྟག་ཏུ་ཟིན་པ་ཉིད་དུ་གསུངས། ཟེར།

ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ། བཟང་སྐུ་ཚ་རེད་འོ་དེ་ནི་སྐྱིད་པོ་ཁྱོན་ནས་ཡག་མོ་དཀའ་དེ་ནི་ཁོ་སྡུག་བསྔལ་རྐྱང་རྐྱང་རེད། ཕུང་པོ་དེ་ནི་ལས་དང་ཉོན་མོངས་སྔ་མའི་གཞན་དབང་དུ་གྱུར་ཅིང་ཕྱི་མའི་སྡུག་བསྔལ་ཉོན་མོངས་ཀུན་གྱི་ས་བོན་རྒྱུ་ཆ་དང་ལྡན་པས། ཚེ་རབས་ཕྱི་མའི་སྐྱེ་སོགས་དང་ནི་སྡུག་བསྔལ་ཀུན་ཀྱང་དེས་འདྲེན་ཞིང་ཚེ་འདིའི་སྐྱེ་རྒ་ན་འཆི་སོགས་ཀྱི་སྡུག་བསྔལ་ཡོངས་ཀྱི་རྟེན་དུ་གྱུར་སྡུག་བསྔལ་དང་ནི་འགྱུར་བའི་སྡུག་བསྔལ་ཁྱོད་ལས་བྱུང་བའི་ཚུལ་གྱིས་སྐྱེས། གྲུབ་ཙམ་ཉིད་ནས་ལས་ཉོན་དབང་གྱུར་བདེ་མིན་སྡུག་བསྔལ་རང་བཞིན་ནོ། དེ་ཕྱིར་ཕུང་པོ་སྡུག་བསྔལ་ཀུན་ཟད་ཞི་བ་མཆོག་དེ་མ་ཐོབ་ན་ཁམས་གསུམ་རིགས་དྲུག་གང་དུ་སྐྱེས་ཀྱང། ཁམས་གསུམ་རིགས་དྲུག་གང་དུ་སྐྱེས་ཀྱང་ཚེར་མའི་དོང་དུ་གནས་པ་བཞིན་སྡུག་བསྔལ་སངས་ཀྱི། སྡུག་བསྔལ་གསུམ་གྱི་རང་བཞིན་ཉིད་ལས་འདའ་བའི་གོ་སྐབས་མ་མཆིས་པས་བདག་ནི་འཁོར་བའི་བཙོན་ར་དེ་ལས་བདག་ནི་ནམ་ཞིག་ཐར་བར་འགྱུར།

ཉོན་མོངས་བར་དུ་ལས་སུ་མེད་དེ་ཉིད་ལ་ཐོབ་པ་དེ་བཞིན་ཡོད་དེ། དེ་དག་རང་དབང་མེད་པར་རིག་སྤྲོས་དུས་འགའ་མི་རྟག་པ་རྟག་ཏུ་རག་ཁོ་ནས་སྡུག་བསྔལ་སོང་ཅིག་བར་གསུམ་མེད་པར་ནི་སྣང་བ་དེ་ཡི་རྒྱུ་ནི་ཅི་སྙམ་ན་ཐོག་མར་མེ་ནས་གཉིད་ཀྱིས་འཕུར་ནས་པི་ང་འོ་མྱོས་པའི་མདངས་མཛེས་སྡུག་མཆི་དེས་མདའ་བཞིའི་རིས་སུ་བཅད་ནས་ཆགས་འདུག་ཅིག་དེ་ཡི་ལས་ས་ལས་དེ་འཁོར་བའི་ཁུར་བོ་དེ་ཅི་བདག་ཚེ་དེ་ཉིད་མ་བཟློག་ན་གསལ་ལས་མི་འདོད་དོན་ཡང་བདག་མེད་པ་རྟོགས་པའི་ཤེས་རབ་ཅན་ནི་ལྡོག་སྐོར་གྱི་ལྷག་པའི་ཤེས་རབ། ལྷག་པར་བྱེད་པར་བྱ། འོ་དེ་ཡིན་ཙང་སྡུག་བསྔལ་དེ་དག་འདོད་ཀྱི་མི་འདོད་ན་སྡུག་བསྔལ་གྱི་རྒྱུ་དེ་ངོས་འཛིན་བྱེད་དགོས་རེད། སྡུག་བསྔལ་གྱི་རྒྱུ་དེ་ག་རེ་རེད་ཟེར་ན་ཨ་ནི་ལས་དང་ཉོན་མོངས་གཉིས་པོ་དེ་རེད། དེའི་ནང་ནས་གཙོ་ཆེ་ཤོས་དེ་ཉོན་མོངས་དེ་ཡིན་པ་རེད། ཉོན་མོངས་ཟེར་མཁན་དེ། ཉོན་མོངས་ཟེར་མཁན་དེ་ང་ཚོ་དུས་རྒྱུན་ཡོད་ཡོད་པ་ཁོ་རང་ལ།

དོན་ཤེས་པ་ཡོད་དོ་དེ་ཡོང་བའི་སྐྱེས་པ་ལ་ནི་ཚུལ་ཁྲིམས་ཀྱི་སློབ་པ་གསུམ་གྱིས་མགུ་བ་རེད། བསྟན་གཉིས་ཀྱི་སློབ་པ་ཚུལ་ཁྲིམས་ཀྱི་སློབ་པ་ལ་རག་ལས་པ་དེ་རེད། དེ་ཕྱིར་ཡོད་མེད་གཏན་ཚིག་ཉམས་རྒུད་ཀྱི་ཤེས་རབ་ལྷོད་པའི་གཉིད་མ་རང་འདོད་པ། ཁྲོམ་པའི་ཞེ་ས་ཚུལ་ཁྲིམས་ཉིད་ཡིན་ཞེས་བསྟན་པའི་རྩ་བ་སོ་སོར་ཐར་བར་བཟོ། སློབ་པ་གསུམ་པོ་དེའི་ནང་ནས་རྩ་བ་རྩ་བ་དེ་ཚུལ་ཁྲིམས་ཀྱི་སློབ་པ་དེ་ཡིན། ཚུལ་ཁྲིམས་ཀྱི་སློབ་པ་ལ་ས་གཞི་དང་འབྲེལ། ཚུལ་ཁྲིམས་བསླབ་པ་ས་གཞི་དང་འདྲ་དེ་ལ་བརྟེན་ནས་ཏིང་ངེ་འཛིན་བསླབ་པ་སྐྱེས་དེ་ལ་བརྟེན་ནས་ཤེས་རབ་ཀྱི་བསླབ་པ་སྐྱེས་པ་ཡིན་ཙང་ཚུལ་ཁྲིམས་ཀྱི་རྩ་བ་བསླབ་པ་ཟེར་མཁན་དེ་ཞིང་ས་གཤིན་པོ་དང་གཅིག་པ་རེད། དེ་བསྟན་པའི་རྩ་བ་ཟེར་དགོས་པའི་རྒྱུ་མཚན་དེ་དེ་རེད། དེ་བས་བདག་གིས་སོ་ཐར་བསླབ་པའི་གཞི་བསླབ་བྱ་ཉིད་དང་སྟོན་དང། དེའི་ཁྱད་པར། གུས་པ་བསྐྱེད་དེ་དྲན་ཤེས་བག་ཡོད་དང་ཉོན་མོངས་སོ་སོའི་གཉེན་པོ་བསྟེན་པ་སྟེ་ལྟུང་བ་འབྱུང་བའི་སྒོ་བཞི་ལས་བཟློག་ནས།

ས་དེའི་ཤི་བའི་ཐོག་ལ་སྐྱེས་པ་ཡིན་ཙང་ཁྱོད་འགྱུར་བ་ཀུན་ནས་བཀག་བཞག་པ་ཡིན་ན་འགྱུར་མ་ཆེས་རིས་སུ་སྐྱོན་བྱེད་དུ་ངོས་པ། དཔེར་ན་ང་ཚོ་དར་སོན། ཀུ་ཤུ། ཀུ་ཤུ་ཟེར་མཁན་དེ་ཤིང་ཏོག་གི་དུ་མ། ཀུ་ཤུ་དེ་ཏོག་དེ་ཀུ་ལ་ནི་ཐག་རིང་པོ་དེ་འདྲའི་ཚེར་མ་འདྲ་མི་འདྲ་བསྐོར། ལྕགས་རི་འདྲ་མི་འདྲ་རྒྱབ་དེ་འདྲ་བྱས་ཏེ་ཁོ་ཀུ་ཤུའི་སྡོང་པོ་ལ་སྐྱོན་མ་བྱེད་པའི་ཕྱིར་དུ་དེ་མ་གཏོགས་གཞན་ཁོ་ཚོ་དགོས་མེད་པ།

མ་རྒན་བཙོན་རར་ཚུད་པ་ཡལ་དོར་ནས་རང་ཉིད་ཅི་ལྟར་གཅེས་པར་བྱེད་བྱེད་དུ་དེ་ལས་ཁྲེལ་གཞུང་ཆུང་བ་སུ་ཞིག་ཡོད། འོ་ཐོ་ཅེ་ཅེ་ནི་ད་སྐྱེས་བུ་ཆེན་པོ་ལ་འཇུག་དགོས། སྐྱེས་བུ་ཆེན་པོ་ལ་འཇུག་དགོས་པའི་རྒྱུ་མཚན་དེ་ག་པར་ཐུག་རེད་ཟེར་ན། སྐྱེས་བུ་ཆེན་པོ་ལ་མ་འཇུག་ན། སྐྱེས་བུ་ཆེན་པོ་ལ་མ་འཇུག་ན་རང་ཉིད་གཅིག་པུ་ཁོ་ར་སྡུག་བསྔལ་ལས་ཡར་ཐར་བ་ཙམ་གཅིག་ལ་འགྲིག་གི་མ་རེད། རང་དོན་མཐར་མི་ཕྱིན་གཞན་དོན་མཐར་མི་ཕྱིན།

ཀྱང། ད་ལྟ་སྒྲ་སྒྲོག་གནང་བ་དེ་དག་ཀྱང་སྔོན་ཚེ་ལས་ཀྲང་དུ་མོང་དུ་མ་བྱས་ཏེ། འོ་མས་སུ་ཞིག་བརྩེ་བ་སྤྱོད་པ་སོགས་ཕན་པ་དྲུག་གི་གནོད་པ་ཀུན་ལས་བསྐྱབས། ད་ལྟ་ཉིད་དུ་གནང་བའི་དེ་ཀོས་ཀྱང་སྔོན་ཚེ་སྒྲ་ཡི་དོག་མ་བརྗོད་ནས་ནི་གསོད་དང་འབྲས་བུའི་གསོན་པོ་ཟ་བ་ཡང་ལས་ཀྲང་དུ་མ་བྱས་པ་ཉིད་དུ་སོ། ད་ལྟ། བག་མ་གནང་བ་དེ་དག་ཀྱང་ཚེ་རབས་དུ་མ་སྒྲ། གདོན་བར་བྱ། ད་ནི་ཕྱག་རྡོར་རིས་སུ་མི་གཅོད་པ་སྟོང་ཆོས་རང་གིས་གཉིད་དུ་སད་སྙམ་ཅི། གལ་ཏེ་དགྲ་གཉེན་གཉིས་པ་མེད་པའི་ཕྱིར་གནོད་པ་ཅག་ཏུ་ཕན་པར་སྒྲུབ་པ་ནི་གང་ཡང་མི། གང་ཡང་མི་རེ་སྟོང་སྙུང་སུས་འདོད་པ། རེ་སོང་སྙམ་ན་དེ་ནི་རེ་མི་དེས་སྔོན་ཚེ་དགྲ་ཁྱོད་བཀོལ་ནས་འཚེ་བ་ནི་ཕ་མ་མ་ཤི། ཁྲོས་པའི། པ་ཐམས་ཅད་རང་གི་མིག་གིས་གསལ་མྱོང་གཅིག་དེ་དེ་དགྲ་གཉེན་ངེས་པ་མེད་པའི་ཕྱིར་གནོད་པར་བྱ་དང་ཕན་པར་སྒྲུབ་པ་ནི་གང་ཡང་མེད་དེ་བཏང་སྙོམས་སུ་སྡོད་པར་རིགས་སོ་སྙམ་ན་དེ་ནི་རིགས་མིན་ཏེ། སྔོན་ཚེ་དགྲ་གྱུར་བཀོད་ནས་བསིལ་བ་ནི་ཕ་མ་མ་ཤེས་འཁྲུལ་པའི་འཁྲུལ་མེད་རེ། སྔོན་ཚེ་གཉེན་གྱུར་ཕན་པར་སྒྲུབ་པ་ནི་དོན་ལ་གནས་ཕྱིར་ཕན་ལན་ཅིས་མི་བྱ། ཧོ་དེ་ཡི་བཏང་སྙོམས་སྒྲུབ་པ་དེ་ནི་ང་ཚོ་དགྲ་ཟེར་ནས་བདག་ངེས་པ་མེད་པ།

འོ་ན་རང་གི་མ་རུ་སྒྲུབ་པ་ཅི་ཞེ་ན་རང་གི་སྐྱེ་བ་ཐོག་མའི་མཐའ་མེད་པར། གྲངས་མཐའ་མི་མངའ་བ་ལུས་བླངས་དེ་ཕྱིར་གལ་ཏེ་སེམས་ཅན་མཐའ་ཡས་དེ་ཡི་ཕྱིར་ཐམས་ཅད་རང་གི་མ་བྱས་མི་འཐད་དོ་སྙམ་ན་མི་བདེན་ཏེ་སེམས་ཅན་གྲངས་མེད་ཅིང་རང་གི་སྐྱེ་བའང་གྲངས་མཐའ་མེད་པས་སོ། ད་ང་རང་ཚོའི་སྐྱེ་བ་དེ་ལ་གྲངས་ཀ་མེད་པ་ཡིན་ཟེར་ས་གྲངས་མེད་དེའི་ཕྱིར་དུ་སྐྱེ་བ་རེ་ལ་མ་རེ་དགོས་པ་དེ་ས་མ་ཡི་གྲངས་མེད་རེད་ཟེར་ཨེ་ནི་སེམས་ཅན་ཐམས་ཅད་ཀྱིས་རང་གི་མ་བྱས་པ་དེ་ཐེབས་པ་རེད། དེ་ཡི་རྒྱུ་ཚེ་བསོད་འདི་སྡེའི་གཙོ་ནས་གྲོས་ཀྱི་ཐོག་མཐའ་བརྟན་དུ་མེད་པའི་ཕྱིར། ལུས་ལོག་པ་ཡི་མཐའ་ཡང་མི་མངའ་ལ་དེ་ཚེ་གྲོས་གཞི་སྤྱི་དང་མཛོད་སྤྱི་སོགས་སྤྱི་བར་འགྱུར་བའི་བཀའ་གནང་མ་གཏོགས་པ། སྔ་ཕྱི་དགོངས་སྤྱི་གང་དུ་ལུས་ལོངས་ཀྱང་ཕ་དང་མ་རེ་ངེས་པར་དགོས་པའི་ཕྱིར་ཐང་ཆེན་རང་གི་མ་རུ་དེ་རི་བལ་སྦྲུལ། དཀོན་མཆིག་མཛོད་མི་གསུང་བ་དེ་ཡི་ཕྱིར། འཁོར་བར་བྱེད་པའི་འགྲོ་བ་ཐམས་ཅད་ཀྱི་སྔོན་ཆད་གནས་འདིར་མ་སྐྱེས་ཞེས་བྱ་དང་ལུས་ནི་དེ་འདྲ་བ་ཞིག་མ་བླངས་དང། ཕན་ཚུན་ཕ་མ་སྤུན་ཟླ་གཉེན་བཤེས་སུ་གྱུར་མ་མྱོང་བ་ང་ཡིས་མ་མཐོང་ཞེས། སངས་རྒྱས་ཀྱིས་རྫུན་མི་གསུང་ཡིན་ས་སངས་རྒྱས་ཀྱིས་ནི་ང་རང་ཚོ་སྐྱེ་བ་གྲངས་མེད་རེད། སྔོན་ཆད་ས་ཆ་དེ་ནང་མ་སྐྱེས་ཞེས་པ་དང་སེམས་ཅན་འདི་སྐྱེ་མ་མྱོང་ཟེར་ང་ཚོ་སྐྱེ་ཡས་མ་རེད། བདག་མེད་ཅིག་རེ་ད་རེ་ཟེར། གསུང་ཆོས་ལོངས་སྐྱོད་སྤྲུལ་པ་དེ་བས་ན་འགྲོ་བ་དེ་དག་བདག་གི་མང་འགྱུར་རོ་སྒྱུ་རྩལ་སྟོན་ན་ཚེ་འདི་ཕ་མ་ཡང་ཤི་ནས་ངོ་མས་ཤི་ལྟར་འགྲོ་དགོས་ཀྱང་ཅི་ཞིག་ཕངས་པའི་ངོ་མ་ཞིག་མ་གཏོགས་དོན་དུ་དྲིན་གྱིས་བསྐྱོན་པས་མ་ཤ་ད་ཟེར། ད་དྲན་འབྲི་དགོངས་ཚུལ་དེར། འོ་ན་དྲིན་གྱིས་ཇི་ལྟར་བསྐྱོན་མྱོང་ན་དེ་ཡང་ཚེ་འདི་མ་འགྱེལ་ཡས་དེ་ཉིད་ཀྱིས་དང་པོ་འཁོར་དུ་བདག་དགུ་ངོ་ཆུ། བདག་དགུ་ངོ་ཆུ།

བདག་ལ་གནོད་དོགས་བག་ཟོན་ཆེན་པོ་དང་བཟའ་བཏུང་སོགས་ཀྱིས་གང་དགར་བྱ་མེད་པར། ཕན་གནོད་བརྟགས་ཀྱིས་གནོད་རྣམས་འབད་ནས་སྤངས། དེ་ནས་བཙས་ཚེ་སྡུག་བསྔལ་བཟོད་དཀའ་བ། མནར་ཡང་རང་གི་སྡུག་བསྔལ་མི་སེམས་པར། ཡིད་བཞིན་ནོར་བུ་རྙེད་པ་ཇི་ལྟ་བ། གཅེས་པར་བཟུང་བས་ཐོག་མ་དྲིན་དུ་ཆེ། བཙས་པར་གྱུར་ནས་དཔའ་བོ་ཟས་ཉེ་བས། རང་གི་མི་གཙང་འདོར་བའང་མི་ཤེས་ཤིང།

བདག་ནི་ཤི་ལས་མ་རང་ཤི་དགའ་སོགས། སྙིང་ནས་བྱས་པས་བར་དུ་དྲིན་རེ་ཆེ། དེ་ནས་རིམ་གྱིས་ནར་རུ་སོན་པའི་ཚེ། ཟ་ལུགས་འཐུང་ལུགས་འགྲོ་ལུགས་འདུག་ལུགས་སོགས། འཁྱགས་དུས་གོས་དང་བཀྲེས་དུས་ཟས་སྐོམ་གྱིས། ལྡན་རྡུལ་གྱིས་བཀྲུས། ནུས་ཚད་རང་གིས་ཀྱང་གྱོན་མི་ཕོད་པའི་གོས་ཀྱང་ཕངས་མེད་དུ། བདག་ལ་བྱིན་སོགས་མཐའ་མ་དྲིན་གྱིས་ཤིག། ཤ་ཐོག་ཐོག་གཅིག་ནས་ས་ས་ས་གཅིག་ནས་སོ་སོ་གྱིས།

ཡར་ལངས་ཀྱི་ལན་ཁྱེར་མེད། ཆུ་ནང་ཡལ་བར་གཏོང་བ་ཇི་ལྟར་ཕོད་འོན་ཀྱང་འཁོར་བའི་བདེ་ལ་སྦྱོར་བ་ནི་མ་རྒན་རང་གིས་རང་གི་སྔོན་ཆད་མ་མྱོང་ཡང། བསླུ་ཕྱིར་དྲིན་གཟོ་ཡང་དག་ཏུ་མི་འགྱུར། དེ་ཕྱིར་ཐར་པའི་བདེ་ལ་འགོད་པར་བྱ། འདི་ནི་སྐབས་འགར་ཐར་པའི་བདེ་ལ་འགོད་པར་བྱ། བྱམས་པ་སྒོམ་ཚུལ་ནི། དེ་ཡང་མ་རྒན་དེ་རྣམས་བདེ་འདོད་ཀྱང་ཕལ་ཆེར་བདེ་རྒྱུ་དགེ་བ་མ་ཤེས་ཤིང་ཤེས་པ་རྣམས་ཀྱིས་སྒྲུབ་པར་མི་བྱེད་ལ། སྒྲུབ་ཀྱང་ཉོན་མོངས་དབང་གིས་སྒྲུབ་མི་ནུས་དེ་ཕྱིར་མ་བྱས་ལས་དང་མི་འཕྲད་ཕྱིར། ངན་འགྲོའི་ནང་ན་རྟག་ཏུ་བདེ་བས་ཕོངས། བདེ་བའི་ནང་ཀྱང་སྡུག་བསྔལ་བདེ་བའི། བདེ་འགྲོའི་ནང་ཀྱང་བདེ་བ་སྡུག་བསྔལ་རུ་མཐོང་ལས་ངོ་བོ་ཉིད་ཀྱི་བདེ་བས་དབེན། དེས་ན་དེ་དག་ཀུན་མཁྱེན་སངས་རྒྱས་ཀྱི་བདེ་བ་མཆོག་དང་དེ་ཡི་རྒྱུར་གྱུར་པའི་ལམ་བཟང་རྣམས་དང་ལྡན་ན་ཅི་མ་རུང། ལྡན་པར་གྱུར་ཅིག་འགྱུར་བར་བྱིན་གྱིས་རློབས། ཟེར་ད་སྙིང་རྗེ་སྒོམ་ཚུལ་དེ་ཡིན་པ་རེད། དེ་བཞིན་དེ་ཀུན་སྡུག་བསྔལ་མི་འདོད་ཀྱང། སྡུག་བསྔལ་མི་འདོད་ཀྱང་ཕལ་ཆེར་དེ་རྒྱུ་མི་དགེ་མ་ཤེས་ཤིང་ཤེས་ཀྱང་མི་སྤོང། སྤོང་ལ་གཞོལ་ན་ཡང་སྤོང་བར་མི་ནུས་མི་དགེ་ཉིད་སྤྱད་པས་ལས་ནི་བྱས་པ་ཆུད་མི་ཟ་བས་ཀྱང་དམྱལ་བ་རབ་ཏུ་ཚ་དང་གྲང་བས་གདུང། ཡི་དྭགས་བཀྲེས་ཤིང་སྐོམ་པས་ཀུན་ཏུ་གཟིར། དུད་འགྲོ་གསོད་བཀོལ་ཤིན་ཏུ་རྨོངས་པས་མནར་མི་རྣམས་སྐྱེ་རྒ་ན་འཆིའི་སྡུག་བསྔལ་འཁྲུགས། ལྷ་མིན་ཕྲག་དོག་འཐབ་རྩོད་ལས་ཀྱིས་མནར། འདོད་ལྷ་འཆི་འཕོའི་མྱ་ངན་དྲག་པོས་སྐྱོ། གཟུགས་དང་གཟུགས་མེད་འདུ་བྱེད་སྡུག་བསྔལ་བཅས། དེས་ན་དེ་དག་སྡུག་བསྔལ་དེ་ཀུན་དང་དེ་ཡི་རྒྱུར་གྱུར་ཉོན་མོངས་རྒྱུ་བཅས་དང། ཉོན་མོངས་རྒྱུ་བཅས་དང་ད་ལྟ་ཉིད་དུ་བྲལ་ན་ཅི་མ་རུང་བྲལ་བར་གྱུར་ཅིག་དེ་ལྟར་བྱིན་གྱིས་རློབས། ལྷག་བསམ་སྒོམ་ཚུལ་ནི།

བཀའ་སྩལ་དུ་འོང་བཅོམ་ལྡན་འདས་ཀྱིས། དེ་ནས་དཔེར་ན། སྤུན་སྤུན་ཀྱག་མང་པོ་ཡོད་ཀྱི་ཕ་མ་གཉིས་ཀ་ཡོད་ཀྱི་བུ་ཕྲུག་དེ་ཡིད་དུ་འོང་བ་ཡག་པོ་ཞིག་བྱས་པ་ཡིན་ན་དེ་རྫབ་དོང་ནང་དུ་དོང་རིང་པོ་དེ་འདྲ་ཅིག་ནས་ཟགས་དེ་ཡོད་ན། ཟགས་དེ་ཡོད་ན་དེ་ནས་དེ་ཡི་ཨ་མ་དེ་དང་གཉེན་ཉེ་དུ་དང་སྤུན་སྤུན་ཀྱག་དེ་ཚོ་གང་དྲག་ཁོ་ག་འདྲ་རེད་ཅེས་ཡར་ཐག་རིང་ན་སོ་སོ་རེ་མོས་ཅི་ནས་པས་སེམས་ཁྲལ་ཆེན་པོ་ཞེ་པོ་ཅིག་བྱེད་ཀྱི་རེད། སེམས་ཁྲལ་ཆེན་པོ་ཞེ་པོ་ཅིག་བྱེད་ཀྱི་རེད་མ་གཏོགས་བྱིས་པ་དེ་ལམ་སེང་ཡར་འཐེན་གྱི་མ་རེད།

ཞེས་བྱའོ། དེ་ལྟར་སེམས་ཅན་ཐམས་ཅད་སྡུག་བསྔལ་དང་བྲལ་ཞིང་བདེ་དང་ལྡན་པར་གྱུར་ཅིག་གུ། སྙམ་པའི་སྨོན་ལམ་ཙམ་གྱིས་མི་ཆོག་པར། དེ་ལྟར་འགྱུར་བར་བདག་གིས་བྱ་དགོས་སོ། དེ་ཡི་རྒྱུ་མཚན་ཚེ་འདིའི་མ་རྒན་གྱི། བདེ་སྒྲུབ་སྡུག་བསྔལ་བདག་གིས་སེལ་དགོས་བཞིན། སེམས་ཅན་ཀུན་གྱིའང་སྡུག་བསྔལ་སེལ་བ་དང་བདེ་བ་སྒྲུབ་པ་བདག་གིས་བྱ་དགོས་ཏེ། སེམས་ཅན་ངོས་ནས་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ནི་མཉམ་ཕྱིར་དང། རང་གི་ངོས་ནས་དྲིན་གྱིས་བསྐྱངས་པ་དང་མར་གྱུར་པ་ཡང་སྡུག་བསྔལ་མཚུངས། མར་གྱུར་པ་ཡང་ཐམས་ཅད་མཚུངས་ཕྱིར་རོ། དེས་ན་འགྲོ་བ་དེ་དག་མ་ལུས་པ་སྲིད་དང་ཞི་བའི་རྒུད་པ་ཐམས་ཅད་ལས་བསྒྲལ་ནས་ཀུན་མཁྱེན་གོ་འཕང་ཐོབ་པ་རུ་དམ་པ་རུ་འགོད་པའི་ཁུར་ཆེན་བདག་གིས་འཁྱེར་བར་བྱ། ཧོ། ཁུར་ཆེན་པོ་འཁྱེར་རྒྱུ་དེ་ལ་ནི་ལྷག་བསམ་ཟེར། ལྷག་བསམ་ཟེར་ཏེ་རྡོག་སྒྲིལ་ཁྱེད་དེ་ཀྱི་དེ་རེད། སེམས་བསྐྱེད་སྒོམ་ཚུལ་ནི། འོ་ན་བདག་ནི། ལས་ཉིད་གཞན་འོང་སྤྱི་ཡི་དགའ་བྱེད་བདེ་ཡང་མེད་ན་སེམས་ཅན་སྲིད་གསུམ་ལས་བསྒྲལ་ནས་བླ་མེད་བྱང་ཆུབ་ལ་འགོད་པའི་ཁུར་ཆེན་ཇི་ལྟར་འཁྱེར་སྙམ་ན་ཟེར། ད་ང་ཚོ་ལ་དེ་ལྟ་བུའི་སེམས་ཅན་ཐམས་ཅད་སྡུག་བསྔལ་དང་བྲལ་བ་དང་བདེ་བ་ཐམས་ཅད་དུ་འགྲུབ་པ་ཁུར་འཁྱེར་དགོས་རེད་དྲུད་རང་ལ་དབང་བསྒྱུར་ནས་ཡོད་མ་རུང་བ། སོ་སོ་རང་གིས་སོ་སོ་རང་གི་བདེ་འཚོལ་མི་སྐྱེ་དགའ་བ་འགྲོ་དྲུག་ཡ་ཧ་མོ་ཁུར་ཁྱི་ཨོ་དེ་འདྲ་རེད་དེ་ས་གནས་དེ་ཡི་ཁུར་ཁྱི་ཁྱི་ཁྱི་ཁ་གྱེས་པ་རེད་དེ་ནས་ཐོ་ཡ་གྱོན་ནས་ཡོད་མ་རེད་ཟེར། བདག་ལ་ད་ལྟ་དེ་འདྲ་ནུས་པ་ནི་མེད་པ།

དེ་ཚོས་རང་དོན་ཡང་ནི་མ་རྫོགས་ལ་གཞན་གྱི་དོན་ཡང་སེམས་ཅན་ཉི་ཚེ་བའི་དོན་ཙམ་མ་གཏོགས་འགྲོ་བ་མ་ལུས་པའི་དོན་སྒྲུབ་པ་ཡི་མཐུ་ཡང་ཡོད་མ་ཡིན་ཟེར་དགྲ་བཅོམ་པ་ལ་གཟིགས་བར། འོ་ན་སེམས་ཅན་མ་ལུས་སྲིད་གསུམ་ལས་སྒྲོལ་བའི་ནུས་པ་སུ་ལ་ཡོད་ཅེ་ན་དེ་ཡི་ནུས་པ་སངས་རྒྱས་འབའ་ཞིག་ལས་གཞན་དག་སུ་ལ་ཡོད་པ་མ་ཡིན་ནོ་ཟེར། ད་སེམས་ཅན་ཐམས་ཅད་སྡུག་བསྔལ་ཐམས་ཅད་དུ་སྒྲོལ་བའི་ནུས་པ་དེ་ནི་སུ་ལ་ཡོད་ན་སངས་རྒྱས་འབའ་ཞིག་ལས་མ་གཏོགས་ཡོད་མ་རེད། སངས་རྒྱས་ཁོ་ན་མ་གཏོགས་གཞན་མ་སུ་གང་གཅིག་ལ་ཡོད་མ་རེད།

རང་གི་དོན་གཞན་གྱི་དོན་མ་ཟད་རང་གི་དོན་རྫོགས་དགོས་བྱུང་སོང་ན་སངས་རྒྱས་ཀྱི་གོ་འཕང་དེ་མ་ཐོབ་ན་རང་དོན་ཡོངས་སུ་རྫོགས་པ་དེ་ཡོད་མ་རེད་རང་དོན་ཆ་ཁ་ཅིག་མ་གཏོགས་བྱེད་ཐུབ་ཡོད་མ་རེད། སངས་རྒྱས་གོ་འཕང་ཐོབ་ཐག་སོང་ན་རང་དོན་ཡོངས་སུ་རྫོགས་རེད་གཞན་དོན་ཡོངས་སུ་རྫོགས་རེད། དེ་ཉིད་ཐོབ་ན་སྐུ་ཡི་ཡོན་ཏན་ནི་མཚན་དཔེས་སྤྲས་པས་ནམ་ཡང་འཕོ་འགྱུར་མེད། ད་སངས་རྒྱས་ཀྱི་གོ་འཕང་ཟེར་མཁན་དེ་སྐུ་ལ་མཚན།

ས་ལེར་གཟིགས་བརྩེ་བའི་ཡོན་ཏན་ཇི་ལྟར་མ་གཅིག་གི་བུ་ལ་རྗེས་སུ་བརྩེ་བའི་ཚུལ་དེས་ཀྱང་འགྲོ་བ་ཀུན་ལ་བྱམས་པའི་ཐུགས་རྗེ་དེའི་བརྒྱ་ཕྲག་ཆ་ཡང་མི་ཕོད་པ་རུ་གསུངས་ཟེར་འཕྲིན་ལས་ཆོས་ཀྱི་དབྱིངས་ལས་ནམ་ཡང་ནི་གཡོ་བ་མེད་བཞིན་གང་འདུལ་རོལ་པ་རུ་དཔག་བསམ་ཤིང་དང་ཡིད་བཞིན་ནོར་བུ་ལས་འདོད་དགུ་ཆར་བཞིན་འབེབས་ཚུལ།

ད་བདག་གཞན་མཉམ་བརྗེ་ཡི་སྒོ་ནས་བློ་སྦྱོང་བ་དེ་ཡིན་ན་རྒྱལ་སྲས་ཞི་བ་ལྷ་གིས་མར་བརྒྱུད་ཡག་གི་དེ་རེད། རྒྱལ་སྲས་ཞི་བ་ལྷ་ནས་གཅིག་ནས་གཅིག་ཏུ་བརྒྱུད་བྱས་ནས་ཇོ་བོ་རྗེ་ལས་མང་དུ་བརྒྱུད་ཡག་གི་དེ་ཡིན་ན་བདག་གཞན་མཉམ་བརྗེ་ཡི་སྒོ་ནས་སེམས་སྦྱོང་བ་ཟེར། ད་ལྟ་ང་ཚོས་གོང་དུ་བཤད་པ་དེ་ཡིན་ན་མར་ཤེས་དྲིན་དྲན་དྲིན་གཟོ་ལ་སོགས་པ་དེ་ཚོའི་སྒོ་ནས་སེམས་སྦྱོང་བ་དེ་རེད་བ། བདག་གཞན་མཉམ་བརྗེ་ཟེར་མཁན་དེ་རང་སྡུག་བསྔལ་མི་འདོད་པ་དེ་བཞིན་དུ་གཞན་ཡང་སྡུག་བསྔལ་མི་འདོད་པ་རེད།

བརྫི་སྟེ། རང་ཉིད་ཀྱི་སྡུག་བསྔལ་བཀོད་ཀྱི་རྒྱུ་རུ་གྱུར་པ་དང་གཞན་དག་སྐྱིད་པར་བརྫི་སྟེ། རང་ཉིད་ཀྱི་བདེ་བ་བཀོད་ཀྱི་རྒྱུ་རུ་སྣང་ཕྱིར་རོ། ཨ་ཏི་ཡིས་ཨ་ནི། བདག་གཞི་འཇིག་གི་གུ་རེ་ཟེར་འཇིག་བའི་གར་རེ་ཟེར་ད་ལྟ་པན་ཆེ་ཏི་ལས་ང་རང་ཚོ་གཞན་ཡལ་བ་དང་རང་སྐྱིད་པར་བརྫི་བར་བ། ད་རང་ཡལ་བ་དང་ནི་གཞན་སྐྱིད་པར་བརྫི་བ་ཡིན་ན་དཔེ་སོགས་རྩོམ་པ་ཚང་མ་ཐམས་ཅད་དེ་ལས་དྲན་ནས་ཡོང་གི་རེད།

དེ་བས་བདག་གི་མ་རྒན་དེ་དག་གི་སྡུག་བསྔལ་ཀུན་དང་དེ་ཡི་རྒྱུ་ཐམས་ཅད་བདག་གི་སྟེང་དུ་སྨིན་ནས་དེ་དག་ཀུན། སྡུག་བསྔལ་རྒྱུ་ཐམས་ཅད་ལས་ཐར་གྱུར་ཅིག་བདག་ལ་གནས་སྐབས་དང་ནི་མཐར་ཐུག་གི་བདེ་བའི་ཚོགས་དང་དགེ་བ་གང་མཆིས་པ་ཐམས་ཅད་འགྲོ་བ་དེ་དག་ལ་སྨིན་ནས། དེ་ཀུན་བདེ་དང་ལྡན་པར་གྱུར་ཅིག་ཟེར་དེས་ན་རྗེ་བཙུན་བླ་མ་ཐུགས་རྗེ་ཅན་ཟེར་དེ་འདྲ་བྱས་པ་ཡིན་མོད། ཕྱིར་གཏོང་བའི་སྒོ་ནས་བྱམས་པ་དང་ལེན་པའི་སྒོ་ནས་སྙིང་རྗེ་སྒོམ་ཚུལ་དེ་ལྟར་བྱས་ནས་དེ་ནས་ལྷག་བསམ་དང་སེམས་བསྐྱེད་གཉིས་སྔར་ལྟར་ཉམས་སུ་བླངས་ལ་ཕྱིན་དྲུག་མེད་འདྲའོ་ཕྱིན་དྲུག་ལ་སློབ་ཚུལ་ནི་ཟེར་ད། ཕྱིན་དྲུག་ཟེར་དེ་སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ཤེས་རབ་ཟེར་དེ་དྲུག་པོ་དེ་ཕྱིན་དྲུག་ཟེར་གྱི་བ་ཧོ་དེ་དྲུག་པོ་དེ་ལ་བྱང་ཆུབ་སེམས་དཔའ་ཚོས་སློབ་ཚུལ་དེ་ཞེས་པའི་ཡིན་པར། དེ་ལྟར་སངས་རྒྱས་གོ་འཕང་ཐོབ་པ་ལ་ཐོབ་པར་ཤོག་ཅིག་སྙམ་པའི་མེ་འབྲུ་པར་བྱང་དུ་སོང་ནས་བསླབ་བྱ་ལ་འབད་ཅིང་རྒྱལ་སྲས་སྤྱོད་པ་རྒྱ་མཚོར་འཇུག་པར་བྱ།